དེ་ནས་བདག་མེད་པའི་འདུ་བ། དེ་ནས་རྟེན་ཅིང་འབྲེལ་འབྱུང་བའི། ཡན་ལག་བཅུ་གཉིས་ཆ་གསུམ་མོ། སྔོན་དང་ཕྱི་མཐའ་གཉིས་གཉིས་དང། བར་དུ་བརྒྱད་ཡོངས་རྫོགས་ལྡན་ལ། དེ་ནས། སྐྱེ་བ་གསུམ་དབང་དུ་བྱེད་ན། སྐྱེ་བ་སྔ་མ་དེ་ལ་ནི། གཉིས་བྱས། མ་རིག་པ་དང། འདུ་བྱེད་ཀྱི་རྟེན་འབྲེལ་གཉིས་བྱས།

དཔེར་ན། རྟེན་འབྲེལ་ཚེ་གསུམ་ལ་རྫོགས་པ་དང། ཚེ་གཉིས་ལ་རྫོགས་པ་དང། ད་ལྟ་དེ་འདྲའི་ཁས་ལེན་གྱི་ཡོད་རེད་པ། དེ་ནས་གནས་སྐབས་རྟེན་འབྲེལ་ཞིག་ནི་ག་རེ་ཟེར་ན། དེ་བྱེ་བྲག་སྨྲ་བ་ཡིས་ཕུང་པོ་ལྔ་པོ་དེ་ལ་བཞག་གི་ཡོད་རེད། མ་རིག་པའི་རྟེན་འབྲེལ་ཟེར་དུས་ཁ་ལ། དེ་ནི་མ་རིག་པ་དེ་ནི། མ་རིག་པའི་རྟེན་འབྲེལ་ཁོ་ན་རྒྱུད་ལ་ལྡན་པའི་གང་ཟག་གི་ཕུང་པོ་ལྔ་ཀ་ལོ་དེ་མ་རིག་པའི་རྟེན་འབྲེལ་ཡིན། ཨ་ནི་ད་ག་ནང་བཞིན་རྒ་ཤི་རྟེན་འབྲེལ་ལ་ད་ག་རེད། རྒ་ཤི་རྟེན་འབྲེལ་དེ་ནི། རྒྱུད་ལ་ལྡན་པའི་གང་ཟག་གི་ཕུང་པོ་ལྔ་ཀ་ལོ་དེ། དེ་ནི་རྒ་ཤིའི་རྟེན་འབྲེལ་ཡིན། རྟེན་འབྲེལ་ཡན་ལག་བཅུ་གཉིས་གང་ཀ་ལོ་དེ། དེ་ནི་ཕུང་པོ་ལྔ་པོ་དེ་ལ་བྱེད་དགོས། དེ་ཕུང་པོ་ལྔ་པོའི་ཨ་ནི་དཔེར་ན་ལས། ཉོན་མོངས་མ་རིག་པ་མངོན་དུ་གྱུར་པ་དེ་ནི། དེའི་སྐབས་ལ་ཨ་ནི། ཕུང་པོ་ལྔ་པོ་དེ་མ་རིག་པའི་རྟེན་འབྲེལ་ཡིན། ལས་བསགས་པའི་གནས་སྐབས་མ་རིག་རྟེན་འབྲེལ་དེ་ལ་དེ་ནི།

འདུ་བྱེད་ཀྱི་ལས་ཀྱི་ཀུན་སློང་མ་རིག་པ་དེ་ཁོ་རང་ཡོད་པའི་གནས་སྐབས་ཀྱི་ཕུང་པོ་ལྔ་པོ་དེ། མ་རིག་པའི་རྟེན་འབྲེལ་ཡིན་ཟེར་གྱི་ཡོད་རེད་པ། འོ་ན། དེ་མ་རིག་པ་རེད་པས་ན་མ་རིག་པ་ཡིན་པར་ཁས་ལེན་གྱི་ཡོད་མ་རེད་ད། དེའི་གནས་སྐབས་སུ་མ་རིག་པ་གཙོ་ཆེ་བ་ཡིན་ཙ་ན། དེ་ཕུང་པོ་ལྔ་པོ་དེ་ལ་མ་རིག་པའི་རྟེན་འབྲེལ་ཡིན་ཟེར་བ་ཡིན། རྟེན་འབྲེལ་ཡན་ལག་བཅུ་གཉིས་གང་ག་ལ་དེ་ཕུང་པོ་ལྔ་ཡི་གནས་སྐབས་དེ་ལ་མ་ཐུག་མ་འཚམ་ཅིག་མ་བཞག་འོང་གི་ཡོད་རེད། དེ་ཡིན་ཙ་ན་གནས་སྐབས་རྟེན་འབྲེལ་ཞེས་མིང་དེ། མིང་བཏགས་ཀྱི་ཡོད་རེད་དེ་འདྲ་ཅིག་རེད་གནས་སྐབས་རྟེན་འབྲེལ་དེ།

ཨོ་ད་དེ་ལྟ་བུ་དེ་ནི་ལས་བསགས་པའི་གནས་སྐབས་སུ་ལས་དེ་གཙོ་ཆེ་བ་ཡིན་ཙ་ན་དེའི་གནས་སྐབས་ཀྱི་དེ་ནི་ཕུང་པོ་ལྔ་པོ་དེ་ལ། ཨ་ནི། འདུ་བྱེད་ཀྱི་རྟེན་འབྲེལ། ཨོ་ད་དེ་འདྲ་ཞིག་ནི་ཡག་པ་རེད། ད་དེ་ནས། ད། རྟེན་འབྲེལ་ཡན་ལག་བཅུ་གཉིས་པོ་དེ་གས་ངོས་བཟུང་གི་ཡོད་རེད་ད།

ཚོར་བ་བདེ་སྡུག་གི་དེ་ནི་རྒྱུ། མ་ཤེས་པ། དེ་ཕན་ཆད་དེ་མ། དེ་ནི་རེག་པའི་རྟེན་འབྲེལ་ལ་བཞག་པ་ཡིན། ཚོར་བ་བདེ་སྡུག་གི་རྒྱུ་མ་ཤེས་ཟེར་མཁན་འདི་ང་ཚོ་ཕྲུ་གུ་ཆུང་ཆུང་ཁ་ལ་དེ་ནི། མེ་ནང་ལག་པ་བཅུག་ན་ཚིག་ཡོང་བ་ཧ་མ་གོ་བྱས་དེ་ནི་འདུག་བྱས་བཅུག་གི་ཡོད་རེད་པ། དེ། འདུག་བྱས། ས་ན་ཏོག་དེ་ཡོད་དེ་ནི་གླས་འོང་དུས་ཁ་ལ་ཨ་མེ་ནང་ལག་པ་བཅུག་ན་མེས་ཚིག་ཡོང་རེད་བསམ་གྱི་ཡོད་རེད་པ། དེ་ཕུགས་སུ་ཁ་ཇི་ལྟར་ཧྲལ་མཐོང་མ་ཤེས་ན་ཨ་ནི་མེ་དེ། རྒྱུ་དེ་ཅི་ཤེས་ཀྱི་ཡོད་མ་རེད་བ། མེས་ཚིག་ཡོད་པ་དེ་མི་ཤེས་ང་དེ་འོ་དེ་འདྲ་ཅིག་ལ་ཨ་ནི། རེག་པ་བདེ་སྡུག་ལ་སོགས་ཀྱི་རྒྱུ་ཤེས་ནུས་པ་ཚུན་ཆད་དོ་མྱོང་བའི་རྒྱུ་དེ་ལྟ། དེ་འདྲའི་ངོས་འཛིན་མི་ཐུབ་པ་དེ་དེའི་སྐབས་ལ་ཡིན་པར་ལྟ། དེ་དེ་ཕན་ཆད་དེ་ཨ་ནི། རྒྱུ་ཤེས་ནུས་པ་དེ་ལྟ། འདི་ཕན་ཆད།

དེ་ནི་རྣམ་ཤེས་ལས་གཙོ་ཆེ་གི་རེད་བ་ས། གཙོ་ཆེ་ཆེ་ཆུང་ཤེས་ཀྱི་ཡིན་ན་དེའི་གནས་སྐོར་རྣམ་ཤེས་གཙོ་ཆེ་གི་རེད། མ་རིག་པ་གཙོ་ཆེ་ཟེར་ཏེ་འགྲིག་གི་མི་འདུག། ལྟ་ཅི་པའི་ཁས་ལེན་ཡོད་མ་རེད་གནས་སྐབས་རྟེན་འབྲེལ་དེ་ཁ་ཆེ་བྱེ་བྲག་སྨྲ་བས་དེ་ཁས་ལེན་གི་ཡོད་རེད་མ་གཏོགས་ཨ་ནི། མདོ་སྡེ་པ་དང་གཞན་དག་གིས་ཁས་ལེན་གི་ཡོད་མ་རེད་དེ་ཨ་ནི། འདི་ཡང་གནས་སྐབས་པར་འདོད་ལོ་ས། གཙོ་བོའི་ཕྱིར་ན་ཡན་ལག་བསྒྲགས་སུ་འདུག་འོང་སྟེ།

དུས་ཡོད་ཐེ་ཚོམ་དེ་ག་རེ་ཟེར་ན། དེ་ནི་སྐྱེ་བ་སྔོན་མ་ཡོད་དང་མེད་དོགས་པ་དེ་རེད་བ། སྐྱེ་བ་ཕྱི་མ་ཡོད་དང་མེད་དོགས་པ་དེ་རེད་བ། ཚེ་འདི་ལ་དཔེར་ན་སྐྱེ་བ་ལེན་པ་དེ་གི་རྒྱུ་ཡོད་དང་མེད་འབྲས་བུ་ཡོད་དང་མེད་དེ་རེད། དེ་དོགས་པ་སྐྱེ་བ་དེ་འདྲ་ར། ཨ་ནི། དེ་གི་ནི་དེ་མ་ཤེས་པའི་རྨོངས་པ་ལ་སྦྱར་ན་དུས་གསུམ་རེད་བ། དེ་ལ་ནི། སྔོན་མ་གི་མ་རིག་པ་དང་འདུ་བྱེད་གཉིས་པོ་དེ་དེ་ནི་རྒྱུ་རེད། རྒྱུ་དེ་བསགས་ནས་ཨ་ནི་འབྲས་བུ་དེ། སྐྱེ་བར་པ་ལ་འབྲས་བུ་དེ་སྐྱེ་ཐུབ་པ་རེད། ཨ་ནི།

རྗེས་རེ་བ། དེ་ནས་བར་མ་བར་མ་དེ་ལས་དེ་ནས་དེ་གི་དེ་གི་ཨ་ནི་ཐོག་མའི་གཉིས་དང་ཐ་མ་གཉིས་བྱ། དེ་ལ་ཡང་དེ་ནི་དེ་གི་རྒྱུ་འབྲས་ཀྱི་རྣམ་གཞག་དེ་བར་བར་བ་གི་དེ་ནི་དེ་ལ་བརྟེན་ནས་དཔོག་ཐུབ་པ་རེད། གཉིས་ཀྱི་རྒྱུ་འབྲས་མདོར་བསྡུས་པ་བར་མ་ཡིན། མ་རིག་པ་དང་འདུ་བྱེད་གཉིས་པོ་དེ།

གནས་ཚུལ་དེ་དུས་དེ་ལ་བརྟེན་ནས་ཚང་མ་དེ་ནི་གཉིས་པོ་དེ་ལ་ཡང་དེ་ནི་རྒྱུ་འབྲས་འགྲོ་སྟངས་དང་དེ་ནི་མཐའ་མ་སྐྱེ་བ་དང་རྒ་ཤི་བཞག་པ་དེ་དེ་ལ་ཡང་དེ་ནི་རྒྱུ་འབྲས་གཉིས་ཀ་ཡོད་པ་དེ་དཔོག་ཐུབ་ཀྱི་རེད་ས་དེ་འདྲ་ཡིན་པ་རེད་བ་གཉིས་ཀྱི་རྒྱུ་འབྲས་མདོར་བསྡུས་པ་བར་མའི་རྗེས་སུ་དཔག་པ་ལས་བར་མ་ལ་དེ་དེ་གི་དེ་ནི་དེ་དཔོག་ཐུབ་ཀྱི་རེད་ས

དེ་ག་ནང་བཞིན་འགའ་ཞིག་ལ་དེ་ནས་འབྲས་བུ་ཡོད་རེད་ཡོད་མ་རེད། ཨ་ནི། འགའ་ཞིག་ལ་དེ་ནས་འབྲས་བུ་མེད་ན་ནི་འགའ་ཞིག་ལ་དེ་ནས་ཁོ་གི་དོན་བྱེད་པའི་ལྟུང་བ་ཉེས་པོ་རེད། དེ་ལ་བྱས་བར་དོའི་རྩོད་པ་བཀོད་དེ་རྩོད་པ་བཀོད་ཡོད་རེད་བ་རྩོད་པ་བཀོད་པ་དེ་ཡི་ལན་དེ་ལ་དེ་ནས་ཉོན་མོངས་པ་ལས་ཉོན་མོངས་དང་བྱ་བ་བྱ་བ་ཉིད་དོ། དེ་ལས་གཞི། དེ་ལས་གཞི་དང་ཉོན་མོངས།